ཨི་ཟི་རལ་གྱིས་གྷ་ཟ་ས་རྒྱུད་ཀྱི་ལྷོ་ཕྱོགས་ཀྱི་གྲོང་ཁྱེར་ར་ཧྥའི་ནང་ལ་ཧ་མཱས་དྲག་སྤྱོད་པའི་སྡེ་ཚན་མཐའ་མ་དེ་ཡོད་ལུགས་བཤད་དེ་གྲོང་ཁྱེར་དེའི་ནང་ལ་ད་ལྟ་པེ་ལི་སིན་གྱི་མི་མང་ས་ཡ་གཅིག་དང་འབུམ་གསུམ་ཙམ་ཡོད་པ་རྣམས་ས་ཆ་བཙན་སར་གནས་སྤོ་བྱེད་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད་འདུག་གྲོང་ཁྱེར་ར་ཧྥའི་ནང་ལ་པེ་ལི་སིན་ས་ཡ་གཅིག་དང་འབུམ་གསུམ་ཙམ་སྐྱབས་བཅོལ་བྱས་ཏེ་སྡོད་ཀྱི་ཡོད་པས་ཨི་ཟི་རལ་གྱིས་གྲོང་ཁྱེར་དེའི་ཐོག་ལ་ས་ཐོག་ནས་གཏོར་རྒོལ་བཏང་པ་ཡིན་ན་མི་ཆོས་ཚུལ་མཐུན་གྱི་སྐྱོབ་གསོའི་རོགས་རམ་སྤྲད་རྒྱུར་ཛ་དྲག་གི་དཀའ་ངལ་འཕྲད་རྒྱུ་ཡིན་ལུགས་བཤད་དེ་ཨི་ཟ་རལ་གྱི་འཆར་གཞི་དེར་ཨ་མི་རི་ཀ་དང་དབྱིན་ཇི། Germany། སོགས་ནུབ་ཕྱོགས་ཡུལ་ཁག་ཚོས་སྐྱོན་བརྗོད་གནང་གི་ཡོད་འདུག་ཨི་ཟ་རལ་གྱི་དཔོན་རིགས་ཚོས་ཁོ་ཚོས་གྷ་ཟ་ས་རྒྱུད་ཀྱི་གྲོང་ཁྱེར། Gaza City། ཟེར་བ་དང་ད་ག་ནང་བཞིན Khan Younis ཐོག་ལ་གཏོར་རྒོལ་བཏང་ཚར་བའི་རྗེས་ལ་ད་ཆ་གྷ་ཟ་ས་རྒྱུད་ཀྱི་གྲོང་ཁྱེར་ཆེ་ཤོས་མཐའ་མ Rafah ཐོག་ལ་གཏོར་རྒོལ་གཏང་རྒྱུ་དེ་གནད་འགག་ཤིན་ཏུ་ཆེན་པོ་མཐོང་གི་ཡོད་ལུགས་བཤད་འདུག།

ཉིས་འབུམ་བརྒྱད་ཁྲི་ཉིས་སྟོང་ལ་སྲོག་སྐྱོན་དང་འབུམ་ཕྲག་མང་པོར་རྨས་སྐྱོན་ཚབས་ཆེ་བྱུང་ཡོད་པའི་ཐོག་ཁང་པ་འབུམ་ཕྲག་མང་པོ་ཞིག་རིལ་དུ་ཕྱིན་ཡོད་རེད། པེ་ལི་སིན་གྱི་འཕྲོད་བསྟེན་ལྷན་ཁང་གིས་སྲོག་སྐྱོན་བྱུང་བའི་མིའི་གྲངས་འབོར་གསལ་བསྒྲགས་བྱས་པའི་སྐབས་ལ་ཁོ་ཚོས་ཞི་བའི་མི་མང་དང་ཧ་མཱ་སི་དྲག་སྤྱོད་པའི་དབར་ལ་དབྱེ་འབྱེད་བྱེད་ཀྱི་མེད་པ་རེད། ཨ་མི་རི་ཀའི་བརྙན་འཕྲིན ABC ཡིས་ཨི་ཟི་རལ་གྱི་སྲིད་བློན་སྐུ་ཞབས་ནེ་ཐན་ཡ་ཧུ་མཆོག་ལ་བཅར་འདྲི་ཞུ་བའི་སྐབས་ལ་ཨི་ཟི་རལ་གྱི་དམག་མིས་གྷ་ཟ་ལྷོ་ཕྱོགས་ཀྱི་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན་ཞི་བའི་མི་མང་མང་པོའི་ཚེ་སྲོག་ལ་ཉེན་ཁ་ཡོང་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་དེར་སྲིད་བློན་ནེ་ཐན་ཡ་ཧུ་ཡིས་མོས་མཐུན་བདག་སྤྲོད་གནང་མེད་པ་རེད། ཁོང་གིས། ས་གནས་འདི་ནི་ཧ་མཱས་དྲག་སྤྱོད་པའི་དཔུང་སྡེའི་མཐའ་མ་ཡོད་ས་དེ་ཡིན་པས་ང་ཚོ་ཨི་ཟི་ར་ཨེལ་གྱིས་གྲོང་ཁྱེར་རཱ་ཧྥེའི་ནང་ལ་བཙན་འཛུལ་དཔུང་འཇུག་ངེས་པར་དུ་བྱེད་ཀྱི་རེད། འདིའི་སྐོར་ལ་ང་ཚོའི་མཐུན་གྲོགས་ཨ་མི་རི་ཀས་ག་རེ་གསུངས་ཀྱང་རུང་ང་ཚོའི་དམག་མིས་བཙན་འཛུལ་བྱེད་རྐྱང་བྱེད་ཀྱི་རེད་གསུངས་བཞག།

དབྱིན་ཇིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས David Cameron གྱིས་ད་ལྟ་གྷ་ཟ་ས་རྒྱུད་ཁྱོན་ཡོངས་ཀྱི་མི་འབོར་ཕྱེད་ཀ་ཙམ་སྡོད་སའི་གྲོང་ཁྱེར Rafah ཐོག་ལ་ཨི་ཟ་རེལ་གྱིས་གཏོར་རྒོལ་བཏང་འཆར་ཡོད་པ་དེར་ཁོང་ལ་ཐུགས་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་ལུགས་གསུངས་བཞག། ཨི་ཟ་རེལ་གྱི་དམག་མིས་བཤད་ཡ་བྱས་པ་ཡིན་ན